ཨོ་སི་ཀྲི་ལི་ཡའི་ཞབས་ཞུ་ལྷན་ཚོགས་ཀྱི་ཉམས་ཞིབ་ལ་ལྟར་ན། འདི་ལོའི་སྤྱི་ཟླ་གསུམ་པ་ནས་བཞི་པའི་བར་ཞབས་ཞུ་དེ་བེད་སྤྱོད་ཐེངས་ས་ཡ་བཞི་དང་ཕྱེད་ཀ་ཙམ་འཕར་ཡོད་འདུག་དེ་ཡང། ད་ཆ་ནད་པ་ཇེ་མང་ཞིག་གིས་ཁ་པར་དང་བརྙན་གྱི་ལམ་ནས་སྨན་པར་བསྟེན་གཏུག་གནང་སྲོལ་ཡོད་པ་ཡིན་འདུག་ཨོ་སི་ཀྲི་ལི་ཡའི་ཞབས་ཞུ་ལྷན་ཚོགས་ཀྱིས་གནས་ཚུལ་བསྡུ་ལེན་གནང་བར་གཞིགས་ན། འདི་ལོའི་སྤྱི་ཟླ་གསུམ་པའི་ནང་ཞབས་ཞུ་དེ་ཐེངས་ས་ཡ་གཅིག་ཚེག་གསུམ་བེད་སྤྱོད་གནང་ཡོད་ཀྱང་སྤྱི་ཟླ་བཞི་པའི་ནང་མཐུན་རྐྱེན་དེ་ཐེངས་ས་ཡ་ལྔ་ཚེག་བརྒྱད་ཙམ་བེད་སྤྱོད་གནང་ཡོད་པ་ཐོན་ཡོད་འདུག་སྤྱི་སྨན་པ་བི་ལི་སྟུ་པཱས་ལགས་ཀྱིས་མཐུན་རྐྱེན་དེ་བེད་སྤྱོད་གནང་བ་ཡིན་ན་ནད་པ་དང་སྨན་པ་དེ་བཞིན་སྨན་ཁང་ནང་ལས་བྱེད་པ་ཡོངས་ཏོག་དབྱིབས་ནད་ལས་འགོག་སྲུང་བྱེད་ཐུབ་ཞེས་གསུངས་ཡོད་འདུག་ལ་ཡང་ཁོང་གིས། རིག་གཞུང་སྣ་མང་གི་ཚོགས་སྡེ་ཁག་ལས་ལྷག་པར་དུ་རྒན་རྒོན་རྣམས་ཀྱིས་དྲ་ཐོག་གི་འཕྲོད་བསྟེན་ཞབས་ཞུ་དེ་བེད་སྤྱོད་དེ་ཙམ་གནང་གི་མེད་ཚུལ་ཁོང་གིས་འགྲེལ་བརྗོད་གནང་དོན། མི་མང་པོ་ཞིག་གིས་མཐུན་རྐྱེན་དེ་ལྟ་བུ་ཞིག་ཡོད་པ་ཤེས་ཀྱི་མི་འདུག་དེ་སྔར་ཡིན་ན་ང་ཚོས་སྐབས་རེ་ནད་པའི་དགོས་མཁོ་ལ་གཞིགས་ནས་ཁ་པར་བརྒྱུད་འབྲེལ་བ་བྱེད་ཀྱི་ཡོད་ཀྱང་ད་ཆ་དྲ་ཐོག་དང་ཁ་པར་བརྒྱུད་ནད་པར་ལམ་སྟོན་བྱེད་སྟངས་ཀྱི་སྒྲོམ་གཞི་ཧ་ཅང་བརྟན་པོ་ཆགས་ཡོད།

ད་ཆ་ཁྱེད་རང་སྨན་བཅོས་ཆེད་དུས་འཛོམས་བཟོ་སྐབས་སྨན་ཁང་ནས་ཁྱེད་རང་སྨན་པ་དངོས་སུ་གཏུག་འདོད་ཡོད་དམ་ཡང་ན་ཁ་པར་དང་བརྙན་གྱི་ལམ་ནས་བསྟེན་འདོད་ཡོད་ཞེས་བཀའ་འདྲི་གནང་ངེས་རེད། གལ་སྲིད་ཁྱེད་རང་བརྙན་གྱི་ལམ་ནས་སྨན་པར་འབྲེལ་བ་གནང་འདོད་ཡོད་ན་ཁྱེད་ལ་དྲ་ཐོག་ནས་དྲ་ཐག་ཞིག་བསྐུར་ངེས་རེད། དེ་ལ་བསྣུན་ནས་སྤྱི་སྨན་པར་བསྟེན་དགོས་པ་ཡིན། དུས་འཛོམས་དེའི་སྐབས་ཁྱེད་ལ་དྲ་ཐོག་གི་མཐུན་རྐྱེན་ལེགས་པོ་དགོས་ལ་གཡས་གཡོན་ཁ་ཁུ་སིམ་པོ་ཞིག་དགོས་པ་ཡིན། དེ་བཞིན་ཡང་སྤྱི་སྨན་པ་བི་ལི་ལགས་ཀྱིས་ཁྱེད་ཀྱིས་རང་ཉིད་ཀྱི་ཁ་པར་ཨང་གྲངས་མི་ནོར་བ་ཏག་ཏག་ཞིག་སྨན་པར་སྤྲད་དགོས་པ་མ་ཟད་སྨན་པར་མ་བསྟེན་གོང་ནས་རང་ཉིད་ལ་དོགས་འདྲི་གང་ཡོད་པ་རྣམས་གྲ་སྒྲིག་གནང་དགོས་པ་གལ་ཆེ་ཞེས་གསུངས་ཡོད་འདུག། ཨོ་སི་ཀྲི་ལི་ཡའི་ནང་མི་ལྔ་ཆ་གཅིག་གིས་ཁྱིམ་ནང་དབྱིན་སྐད་མ་ཡིན་པའི་སྐད་རིགས་གཞན་ཞིག་རྒྱག་གི་ཡོད་པར་བརྟེན་སྤྱི་སྨན་པ་བྷི་ལི་ལགས་ཀྱིས་ནད་པ་ཚོས་དྲ་ཐོག་ཏུ Health Engine ཞེས་པའི་དྲ་ཚིགས་ཐོག་བསྐྱོད་ནས་སོ་སོའི་སྐད་རིགས་ཤེས་མཁན་གྱི་སྨན་པ་ཞིག་འཚོལ་ཆོག་ཞེས་ལམ་སྟོན་གནང་ཡོད་འདུག་དེ་མ་ཟད་སྤྱིར་འཕྲོད་བསྟེན་དང་འབྲེལ་ཡོད་ཞབས་ཞུ་མང་ཆེ་བས་ནང་སྲིད་ལྷན་ཁང་གིས་མཐུན་རྐྱེན་བསྐྲུན་པའི་སྐད་བསྒྱུར་གྱི་ཞབས་ཞུ Translating and Interpreting Service ཞེས་པ་དེ་བེད་སྤྱོད་གནང་སྲོལ་ཡོད་འདུག་སྐད་བསྒྱུར་ཞབས་ཞུ་དེ་ཡང་སྐད་རིགས་མི་འདྲ་བ་བརྒྱ་དང་དྲུག་ཅུ་ནང་ཡོད་པ་མ་ཟད་ཆུ་ཚོད་ཉི་རྩ་བཞི་ཞབས་ཞུ་གནང་གི་ཡོད་པ་ཡིན་འདུག། རྒྱལ་ཡོངས་སྐད་སྒྱུར་ཞབས་ཞུ་དེའི་བརྒྱུད་རྒྱང་བསྟེན་སྨན་བཅོས་ཆེད་ཁ་པར་བརྒྱུད་སྐད་སྒྱུར་བའི་མཐུན་རྐྱེན་བསྐྲུན་བཞིན་ཡོད་པ་དང་རིམ་བཞིན་སྤྱི་ཟླ་བརྒྱད་པ་ནས་བཟུང་བརྙན་གྱི་ལམ་ནས་སྐད་སྒྱུར་བ་དང་འབྲེལ་མཐུད་གནང་འཆར་ཡོད་པ་ཡིན་འདུག་སྤྱི་སྨན་པ་བི་ལི་ལགས་ཀྱིས་ནད་པ་ཚོས་རྒྱང་བསྟེན་སྨན་བཅོས་ཆེད་སྨན་པ་དང་དུས་འཛོམས་བཟོས་གནང་སྐབས་སྐད་སྒྱུར་ངེས་པར་དུ་མངགས་དགོས་ཞེས་ཁོང་གིས་གསུངས་དོན།
གལ་སྲིད་ནད་པ་ཞིག་སོ་སོའི་སྤྱི་སྨན་པ་དང་རྒྱང་བསྟེན་སྨན་བཅོས་ཆེད་འཛོམས་དུས་བཟོས་ཡོད་ན་སྨན་པ་ཚོས་ཁ་པར་བརྒྱུད་སྐད་སྒྱུར་འཚོལ་ཐབས་གནང་ངེས་རེད། ནད་པ་དང་སྨན་པའི་བར་གནས་ཚུལ་ཆ་ཚང་གོ་བརྡ་འཕྲོད་དགོས་པར་བརྟེན་སྨན་པར་བསྟེན་པར་དུས་ཡུན་ཅུང་རིང་བ་འགོར་ངེས་རེད། དེ་བཞིན་སྤྱི་སྨན་པ་བི་ལི་ལགས་ཀྱིས་ནད་པ་ཚོས་རྒྱང་བསྟེན་སྨན་བཅོས་ཞབས་ཞུ་བླངས་ཐུབ་པ་ལྟར་སྨན་འཛིན་དང་དེ་མིན་གྱི་སྨན་ཡིག་ཆེད་དངོས་སུ་སྨན་པ་དང་གདོང་གཏུག་དགོས་པ་མེད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན། གལ་སྲིད་ནད་པ་ཞིག་གློག་པར་རྒྱག་དགོས་པ་དང་ཁྲག་བརྟག་དཔྱད་གནང་དགོས་པ་ཡོད་ན་ང་ཚོས་ཁྱེད་རང་གློག་པར་རྒྱག་སའི་སྨན་ཁང་དང་ཡང་ན་ཁྲག་བརྟག་དཔྱད་གནང་སའི་སྨན་ཁང་ལ་ཡི་གེ་བཏང་ནས་འཛོམས་དུས་བཟོས་ཀྱི་རེད། དེས་ན་ནད་པ་ཚོས་འཛོམས་དུས་དེར་དུས་ཐོག་ཏུ་སྨན་ཁང་ལ་ཐད་ཀར་བསྐྱོད་ཆོག་པ་ཡིན། དེ་བཞིན་ད་ཆ་ཏོག་དབྱིབས་གཉན་རིམས་ཀྱི་རྐྱེན་པས་ནད་པ་རྣམས་རང་ཉིད་ཀྱི་སྨན་ལེན་སྟངས་སྟབས་བདེ་བོ་ཆགས་ཡོད་ཅེས་སྨན་པ Single Chan ལགས་ཀྱིས་གསུངས་དོན།
དེང་སང་སྨན་པ་མང་པོ་ཞིག་གིས་ནད་པའི་སྨན་འཛིན་རྣམས་སྨན་འཚོང་ས་ཁག་ལ་ཐད་ཀར་དྲ་ཐོག་བརྒྱུད་བསྐུར་གནང་གི་ཡོད། མ་ཟད་སྨན་འཚོང་ཁང་མང་པོ་ཞིག་གིས་གཅོང་ནད་ཡོད་པ་དང། གཟུགས་པོ་བདེ་ཐང་མེད་པའི་རྐྱེན་སྨན་འཚོང་སར་འགྲོ་མི་ཐུབ་པ་རྣམས་ལ་སྨན་སོ་སོའི་ནང་དུ་སྐྱེལ་བ་སོགས་ཀྱི་ཞབས་ཞུ་གནང་བཞིན་ཡོད། ད་ལྟའི་གནས་སྟངས་འོག་རྒྱང་བསྟེན་སྨན་བཅོས་ཞབས་ཞུ་དེ་སེམས་ཁམས་འཕྲོད་བསྟེན་གྱི་ནད་པ་རྣམས་ལ་ཡང་བེད་སྤྱོད་ཆེན་པོ་ཆགས་ཡོད་འདུག་ལྷག་པར་དུ་ཏོག་དབྱིབས་ནད་ཁྱབ་པ་ནས་བཟུང་སེམས་ཁམས་འཕྲོད་བསྟེན་ཆེད་རྒྱང་བསྟེན་སྨན་བཅོས་ཞབས་ཞུ་བེད་སྤྱོད་གནང་མཁན་ཇེ་མང་དུ་འགྲོ་ཡོད་འདུག། ཨོ་སི་ཀྲི་ལི་ཡའི་ཞབས་ཞུ་ལྷན་ཚོགས་ཀྱིས་བཏོན་པའི་རྣམ་གྲངས་བསྡུ་རུབ་ལ་ལྟར་ན། ལོ་སྔོན་མར་སེམས་ཁམས་འཕྲོད་བསྟེན་ཆེད་རྒྱང་བཀྱེད་སྨན་བཅོས་ཞབས་ཞུ་ཐེངས་སྟོང་ཕྲག་དྲུག་ཅུ་རེ་དྲུག་བེད་སྤྱོད་གནང་ཡོད་ཀྱང་འདི་ལོའི་སྤྱི་ཟླ་བཞི་པ་ཁོ་ནའི་ནང་སེམས་ཁམས་འཕྲོད་བསྟེན་དང་འབྲེལ་བའི་སྨན་པ་བསྟེན་གཏུག་བརྒྱ་ཆ་ལྔ་བཅུ་ང་གཉིས་ཙམ་ཞིག་རྒྱང་བཀྱེད་སྨན་བཅོས་ཞབས་ཞུའི་བརྒྱུད་གནང་ཡོད་འདུག་གྲོང་ཁྱེར Perth ནང་རྟེན་གཞི་ཡོད་པའི་སེམས་ཁམས་འཕྲོད་བསྟེན་གྱི་སྨན་པ Sanjay Khanna ལགས་ཀྱིས་གསུངས་དོན། སྨན་པ་ཞིག་གིས་ནད་པའི་སྐད་དང་རིག་གཞུང་སོགས་ཤེས་པ་ཡིན་ན་ནད་པ་དང་འབྲེལ་བ་ལེགས་པར་བཟོ་ཐུབ་ལ་སྨན་བཅོས་ཀྱི་ནུས་པ་ཡང་ཆེ་བ་ཐོན་ངེས་རེད། ང་རང་ལ་བསྟེན་མཁན་ནད་པ་ལོ་རྒན་པ་འགའ་ཤས་ཨོ་སི་ཀྲི་ལི་ཡར་རང་ཉིད་ཀྱི་ཕྲུ་གུ་ཐུག་ཆེད་སླེབས་ཡོད་ཀྱང་ཏོག་དབྱིབས་ནད་ཀྱི་རྐྱེན་རང་ཉིད་ཀྱི་ལུང་པར་ཕྱིར་ལོག་མི་ཐུབ་པ་དང་མཐོང་མཆན་ལག་འཁྱེར་དུས་ཚོད་རྫོགས་པ་དངུལ་རྫོགས་ནས་སེམས་ལ་དཀའ་ངལ་ཆེན་པོ་བྱུང་བ་དེ་འདྲ་ཡོང་གི་འདུག་སྤྱིར་སྨན་པ་ཁ་ནཱ་ལགས་ཁོང་རྒྱ་གར་སྐད་དང་ཨུར་རྡུ། Punjab། གི་སྐད། དབྱིན་ཡིག་སོགས་སྐད་རིགས་སྣ་མང་ཤེས་ཀྱང། ཁོང་ལ་བསྟེན་གཏུགས་གནང་མཁན་མང་དག་ཅིག་རིག་གཞུང་སྣ་མང་གི་ཚོགས་སྡེ་ཁག་ལས་གཞན་ཡིན་འདུག་དེ་ནི་ཚོགས་སྡེ་དེ་དག་ནང་རྒྱུན་གཏན་ནས་སེམས་ཁམས་ཀྱི་འཕྲོད་བསྟེན་སྐོར་གསང་གི་ཡོད་པ་དང་དེ་སྤྱི་ཚོགས་ནང་ཁ་སྐྱེངས་དགོས་པའི་གནས་སྟངས་ཤིག་བརྩི་སྲོལ་ཡོད་པའི་རྐྱེན་ཡིན་འདུག་སྨན་པ་ཁ་ནཱ་ལགས་ཀྱིས་གསུངས་དོན། ངས་སྐབས་རེར་ང་དང་ཚོགས་པ་གཅིག་པ་ཡིན་པའི་ནད་པ་འགའ་ཤས་ལ་ནམ་ཞིག་ཚོགས་པའི་ནང་ང་དང་ཐུག་པ་ཡིན་ན་ངོ་མི་ཤེས་མདོག་མདོག་བྱས་ན་འགྲིག་ཞེས་སེམས་གསོ་བཏང་གི་ཡོད། དེ་བཞིན་སྨན་པ་ཁོང་གིས་སྤྱིར་ནད་པ་ཚོ་རང་ཉིད་ཀྱི་ཚོགས་སྡེ་ནས་ཡིན་པའི་སྨན་པར་བསྟེན་གཏུགས་བྱེད་སྲོལ་ཡོད་ཀྱང་སེམས་ཁམས་འཕྲོད་བསྟེན་དང་འབྲེལ་བའི་ནད་པ་རྣམས་དེ་ལས་ལྡོག་ཕྱོགས་ཡིན་པ་ཁོང་གིས་འགྲེལ་བརྗོད་གནང་དོན།
དཔེར་ན་ངའི་ནད་པ་ཞིག་གིས་ཁོ་རང་གི་ཚོགས་སྡེའི་ནང་སྐད་ཆ་འདྲ་མིན་བྱུང་མི་ཡོང་བསམ་པའི་སེམས་ཁུར་ཆེན་པོ་གནང་གི་འདུག་ང་རང་སྨན་པ་ཞིག་ཡིན་པའི་ཆ་ནས་ནད་པའི་གནས་ཚུལ་རྣམས་གསང་དགོས་པ་ནི་ཁྲིམས་ནང་བཀོད་ཡོད་པ་ཞིག་རེད་ཞེས་ནན་ཏན་གྱིས་གསལ་བཤད་བྱས་པ་ཡིན། ཡང་སྨན་པ་སིང་གལ་ཆེན་ལགས་ཀྱིས་སེམས་ཁམས་འཕྲོད་བསྟེན་སྨན་བཅོས་ཆེད་ཁྱད་ལས་སྨན་པར་མ་སྟོན་གོང་ལ་སྨན་པར་བསྟེན་གླ་སྤྲོད་དགོས་མིན་དང་ཡང་ན་གཞུང་གི་རོགས་རམ་ཇི་ལྟར་ཡོད་མིན་སོགས་ཤེས་རྟོགས་གནང་དགོས་ཞེས་ཁོང་གིས་ལམ་སྟོན་གནང་དོན།
ཁྱེད་ཀྱིས་སྨན་པར་བསྟེན་གླ་ག་ཚོད་སྤྲོད་དགོས་མིན་དེ་རྐྱེན་འགའ་ཤས་ལ་ཐུག་ཡོད། དཔེར་ན་ཁྱེད་ཀྱིས་བསྟེན་གཏུགས་བྱེད་སའི་སྨན་པ་དེ་སྒེར་གྱི་སྨན་པ་དང་ཡང་ན་སྤྱི་པའི་སྨན་པ་གང་ཡིན་པ། ཡང་དེ་བཞིན་ཁྱེད་ཀྱི་ནད་ལ་གཞིགས་པའི་སྨན་བཅོས་རིགས་གང་ལྟར་དགོས་པ་སོགས་ལ་རག་ལུས་པ་ཡིན། དེ་བཞིན་སྨན་པ Stoupas ལགས་ཀྱིས་བྱུང་ན་ནད་པ་ཚོས་རང་ཉིད་ཀྱི་སྡོད་སའི་ཉེ་འགྲམ་ལ་ཡོད་པའི་སྨན་པར་བསྟེན་ཐུབ་ན་ལེགས་པ་ཡོད་ཅེས་ཁོང་གིས་གསུངས་དོན། གལ་སྲིད་ཁྱེད་རང་གྲོང་ཁྱེར་མེལ་སྦོརན་ནང་གནས་སྡོད་མཁན་ཞིག་ཡིན་པ་དང་ཁྱེད་ཀྱིས་རྒྱང་བཀྱེད་སྨན་བཅོས་ཞབས་ཞུ་བརྒྱུད Queensland ནང་ཡོད་པའི་སྨན་པ་ཞིག་ལ་བསྟེན་གཏུགས་བྱེད་ཐུབ་ཀྱང། ནམ་ཞིག་སྨན་པ་དང་གདོང་ཐུག་དགོས་པ་ཡིན་ན་ཁག་པོ་ཆགས་པ་རེད། ད་ཆ་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་སྨན་ཁང་དང་བརྟག་དཔྱད་ཁང་སོགས་ནང་འཕྲོད་བསྟེན་ལམ་སྟོན་དང་མཐུན་པར་གཙང་སྦྲ་དང་སྤྱི་ཚོགས་རྒྱང་བཀྱེད་ལག་བསྟར་གནང་བཞིན་ཡོད་འདུག་སྤྱིར་ཁྱེད་ཀྱིས་མི་གཞན་ཞིག་ལས་རྒྱང་ཐག་མི་ཊར་གཅིག་དང་ཕྱེད་ཀ་ངེས་པར་དུ་བཞག་དགོས་པ་དང་དེ་མིན་སྒྲིག་གཞི་གཞན་ཁག་རང་ཉིད་ཀྱི་སྡོད་སའི་མངའ་སྡེ་ལ་གཞིགས་ནས་ཅུང་མི་འདྲ་བ་ཡོད་པ་ཡིན། གལ་སྲིད་ཁྱེད་ལ་ཏོག་དབྱིབས་ནད་འགོས་ཡོད་པའི་དོགས་པ་ཡོད་ཚེ་ཁ་པར་ཨང་གཅིག་བརྒྱད་ཀླད་ཀོར་ཀླད་ཀོར། ཀླད་ཀོར་གཉིས་ཀླད་ཀོར། ཀླད་ཀོར་བརྒྱད་ཀླད་ཀོར་ཐོག་ཐད་ཀར་འབྲེལ་བ་གནང་ནས་ལམ་སྟོན་བླངས་ཆོག་རང་ཉིད་ཀྱི་སེམས་ཁམས་འཕྲོད་བསྟེན་བདེ་པོ་མེད་པ་ཡིན་ན་རོགས་སྐྱོར་བླང་ཆེད་ཁ་པར་ཨང་གཅིག་གསུམ་གཅིག་གཅིག་གཅིག་བཞི་ཐོག Life Line དང། གཅིག་གསུམ་ཀླད་ཀོར་ཀླད་ཀོར་གཉིས་གཉིས་བཞི་དྲུག་གསུམ་དྲུག་ཐོག Beyond Blue ལ་འབྲེལ་བ་གནང་རོགས། དེ་བཞིན་ཁྱེད་ཀྱིས་ཞབས་ཞུ་གང་ཞིག་བླངས་ཆེད་སྐད་སྒྱུར་དགོས་ཚེ། གཅིག་གསུམ་གཅིག་བཞི་ལྔ་ཀླད་ཀོར་ཐོག་ཁ་པར་བཏང་གནང་རོགས། ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan ཐོག་གསན་རྒྱུ་ཡོད།